རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན་ང་དགེ་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། བོད་ཟླ་དགུ་བའི་ཚེས་གཉིས་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་བའི་ཚེས་བཅུ་དྲུག། རེས་གཟའ་ཟླ་བའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མེ་རི་ཀའི་མངའ་སྡེ་འདྲ་མིན་གྱི་ནང་དུ། གཞུང་དོན་ཕྱོགས་ཕེབས་གནང་བཞིན་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་གི་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ང་དགེ་ཐོ་ཡིན་སྔོན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་རིའི་མངའ་སྡེ་འདྲ་མིན་གྱི་ནང་དུ་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་གནང་བཞིན་ཡོད་ལ། ཟླ་འདིའི་ཕྱི་ཚེས་བཅུ་གསུམ་ཉིན་སྲིད་སྐྱོང་མཆོག་ཨ་མེ་རི་ཀའི་ཉིའུ་མེག་སི་ཀོ་མངའ་སྡེའི་གྲོང་ཁྱེར་ཨལ་བི་ཀར་ཀི་དང་སན་ད་ཧྥེ་རུ་གཞུང་དོན་གྱི་འཚམས་གཟིགས་གནང་བཞིན་ཡོད་པ་རེད། ཨལ་བི་ཀར་ཀིའི་གནམ་ཐང་དུ་ཕེབས་འབྱོར་སྐབས་སུ་སྲིད་སྐྱོང་མཆོག་ལ་ཨལ་བི་ཀར་ཀི་དང་སན་ད་ཧྥེའི་བོད་རིགས་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་གཙོ་བྱས་པའི་ས་གནས་བོད་རིགས་མི་མང་གིས་དགའ་བསུའི་སྣེ་ལེན་བྱས་འདུག་ལ། ཉིན་དེའི་ཕྱི་དྲོར་སྲིད་སྐྱོང་མཆོག་གིས་ཁུལ་དེའི་མི་མང་ལ་གསུང་བཤད་གནང་ཡོད་པ་རེད། སྲིད་སྐྱོང་མཆོག་ཟླ་འདིའི་ཕྱི་ཚེས་བཅུ་དྲུག་ཉིན་ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཏོན་དུ་ཕེབས་ནས། ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་རྒྱུ་དང། གཞན་གསར་འགྱུར་བརྒྱུད་ལམ་ཁག་དང། གཙུག་ལག་སློབ་གྲྭ་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་ལ། ཟླ་འདིའི་ཕྱི་ཚེས་བཅུ་བདུན་ཉིན་ཨ་མེ་རི་ཀའི་གྲོས་ཚོགས་ཀྱི་རཱ་བྷིན་ཚོགས་ཁང་གི་ནང་དུ། སྲིད་སྐྱོང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་དབུ་བཞུགས་ཀྱིས་ཨ་རིའི་གྲོས་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་ཕུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་སོགས་འཚོགས་རྒྱུ་ཡིན་པ་རེད། ཧི་མ་ལ་ཡའི་རི་རྒྱུད་དུ་གནས་པའི་རྒྱལ་ཁབ་ཁག་གི་ལྷན་ཚོགས། ཧི་མ་ལ་ཡ་བསྐོར་བའི་རྒྱལ་སྤྱིའི་མཉམ་ལས་གླེང་སྟེགས་ཞེས་པ་ཐེངས་གསུམ་པ་དེ་ཟླ་བ་འདིའི་ཚེས་བཞི་དང་ལྔ་བཅས་ཉིན་གྲངས་གཉིས་ཀྱི་རིང་བོད་ཀྱི་ཉིང་ཁྲི་ཁུལ་དུ་འཚོགས་པ་དང། སྐབས་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཟེར་བས་གླེང་སྟེགས་དེར་མཉམ་ཞུགས་ཀྱིས་གཏམ་བཤད་སྤེལ་བའི་ནང་དུ། འབྲེལ་ཡོད་རྒྱ་ནག་གཞུང་འབྲེལ་གྱི་ཡིག་ཆའི་ནང་དུ། བོད་ཅེས་པའི་དབྱིན་ཡིག་གི་ཐ་སྙད Tibet ཞེས་པ་དེ་ཞིས་ཙང་ཞེས་པར་བསྒྱུར་ཡོད་པ་རེད། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་དབྱིན་ཡིག་གསར་འགྱུར་ཐོག་སྤེལ་བའི་གནས་ཚུལ་ལྟར་ན། སྤྱི་ཚེས་བཅུའི་ཉིན་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ཁག་དང་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་སྤྱི་སྟེགས་སོགས་སུ། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཡོད་ཡིག་ཆར་བོད་ཅེས་པའི་དབྱིན་ཡིག་གི་ཐ་སྙད་དེ་ཞིས་ཙང་ཞེས་བྲིས་ཡོད་པ་ལས་རྒྱལ་སྤྱིའི་ཐོག་ནས་བེད་སྤྱོད་བཞིན་པའི། Tibet། ཞེས་བྲིས་མེད་ལུགས་ཀྱི་དྲིལ་བསྒྲགས་ཤུགས་ཆེན་བྱས་པ་དང་འབྲེལ Tibet ཞེས་པའི་ཐ་སྙད་དེ་བེད་སྤྱོད་བྱས་ཚེ། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་ཀྱི་ས་ཁམས་ཁྱབ་ཁོངས་སོགས་ལ་ངོས་འཛིན་བྱེད་རྒྱུར་གོ་ནོར་ཐེབས་ཀྱི་ཡོད་ལུགས་དང། བོད་ཅེས་པའི་དབྱིན་ཡིག་གི་ཐ་སྙད་དེ་ཞིས་ཙང་ཞེས་པར་བསྒྱུར་བ་དེས་རྒྱ་ནག་གིས་བོད་ཀྱི་གནད་དོན་ཐད་ལ་སྐད་ཆ་བཤད་དབང་ལ་ཕན་ཐོགས་ཡོད་ལུགས་སོགས་བཀོད་ཡོད་པ་རེད། སྤྱི་ཟླ་བརྒྱད་པའི་ནང་དུ་རྒྱ་ནག་གཞུང་གི་གོ་སྒྲིག་འོག་པེ་ཅིན་དུ་འཚོགས་པའི་པེ་ཅིན་རྒྱལ་སྤྱིའི་བོད་རིག་པའི་དཔྱད་གླེང་ཚོགས་འདུ་སྐབས་བདུན་པ་ཟེར་བའི་ཐོག་མཉམ་ཞུགས་བྱས་པའི་རྒྱ་ནག་གཞུང་འབྲེལ་གྱི་ཆེད་མཁས་པ་ཚོས་བོད་ཅེས་པའི་དབྱིན་ཡིག་གི་ཐ་སྙད་དེ་ཞི་ཙང་ཞེས་པར་བསྒྱུར་དགོས་པའི་གླེང་སློང་ཤུགས་ཆེན་བྱས་ཡོད་པ་རེད། གནས་ཚུལ་དེའི་ཐད་འདི་གའི་རླུང་འཕྲིན་ཁང་གིས་དགེ་རྒན་ཆེན་མོ་རྒྱལ་ལོ་ལགས་ལ་བཅར་འདྲི་བྱས་པའི་སྐབས་སུ། སྤྱིར་བཏང་གི་ལབ་ན Tibet ལབ་ན་དེ་ང་ཚོ་བོད་ལ་མི་རིགས་གཞན་པ་སྐད་རིགས་མ་འདྲ་བ་གི་ནང་ནས་འབོད་སྟངས་མ་འདྲ་བ་ཡོད་པ་དེ་དེ་རེད་དེ་སྤྱིར་བཏང་གི་རྙོག་དྲ་ཆེན་པོ་ཞིག་མ་རེད། ད་རེས་ཁོ་རང་ཚོ་གི་འདི་འདྲ་ཞིག་བཟོ་འོང་རྒྱུ་དེ་ལ་ཆབ་སྲིད་ཀྱི་ལྐོག་དམིགས་ཞེ་གི་ཆེན་པོ་ཞིག་ཡོད་རེད། རྒྱུ་མཚན་ག་རེ་ལབ་ན་དེ་དབྱིན་ཇི་གི་ཐ་སྙད་ཀྱི་ནང་ནས Tibet ལབ་ཡ་དེ་རྒྱ་ནག་གུང་ཁྲན་མེད་དུས་སྐབས་དེ་ནས་བེད་སྤྱོད་གཏོང་གི་ཡོད་པའི་ཐ་སྙད་ཞིག་རེད་དེ་རྒྱ་ནག་གི་གུང་ཁྲན་ཏང་ལ་རྒྱ་ནག་གིས་བོད་དེ། བཙན་བཟུང་བྱས་ནས་དེའི་རྗེས་ནས་བྱུང་ཡག་གི་ཐ་སྙད་ཞིག་མ་རེད། བྱས་ཙང་ངས་ལྟ་ཀྱིན་ན་ཁོ་རང་ཚོ་གི་དམིགས་ཡུལ་དེ་འགྲུབ་ཀྱི་མ་རེད་བསམ་གི་འདུག་དེ་དབྱིན་ཇི་གིས་ཁོ་རང་གི་ཁོ་གི་སྐད་ཀྱི་ནང་ནས་བོད་དེ་ག་རེ་ལབ་དགོས་ན་དེ་དག་རང་འགྲོ་གི་རེད་མ་གཏོགས་ཁོ་རང་ཚོས་ག་རེ་ལབ་ཡོད་ན་དེ་དག་འགྲོ་བར་ཟེར་དེ་འགྲོ་གི་མ་རེད། ཁོང་གིས་སྤྱིར་བཏང་ང་ཚོ་བོད་མི་རིགས་ཀྱི་སྐད་རིགས་མི་འདྲ་བའི་ནང་དུ་འབོད་སྟངས་མི་འདྲ་བ་ཡོད་མོད་ཡིན་ནའང་ཐེངས་འདིར་རྒྱ་ནག་གཞུང་གིས་འདི་ལྟར་བསྒྱུར་བཅོས་གཏོང་གི་ཡོད་པ་དེའི་རྒྱབ་ལོག་ཏུ་ཆབ་སྲིད་ཀྱི་དམིགས་ཡུལ་ཆེན་པོ་བཟུང་ཡོད་པའི་སྐོར་འགྲེལ་བཤད་གནང་ཡོད་པ་རེད། སྒང་ཏོག་ས་གནས་བོད་མི་རྣམས་ཀྱིས་མུ་མཐུད་དུ་འབྲས་ལྗོངས་ནང་དུ་ཆུ་ལོག་གི་གནོད་འཚེ་ཕོག་པའི་བྱང་འབྲས་ལྗོངས་ཀྱི་ཅུང་ཐང་དང་མི་ཤི་ཐང་ས་གནས་དྭང་བླངས་སྨན་གྱི་ཞབས་ཕྱིའི་ལས་དོན་སྒྲུབ་བཞིན་ཡོད་པ་རེད། སྒང་ཏོག་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྣེ་ཁྲིད་འོག་འབྲས་ལྗོངས་རྣམ་རྒྱལ་གསོ་རིག་མཐོ་སློབ་ཁང་གི་དྭང་བླངས་སྨན་པ་དང་སློབ་མ། གཞན་ས་གནས་གཞོན་ནུའི་ཚོགས་མི་བཅས་ཁྱོན་བསྡོམས་པའི་དྭང་བླངས་མི་གྲངས་བཅུ་གསུམ་ཙམ་གྱིས་འབྲས་ལྗོངས་ནང་ཆུ་ལོག་གི་གོད་ཆག་ཚབས་ཆེ་ཕོག་ཡུལ

མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཀྱི་ཁོངས་སུ་ཚུད་པ་རེད། ཚེས་བཅུ་གསུམ་ཉིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་གཞུང་འབྲེལ་དྲ་རྒྱའི་སྟེང་སྤེལ་བའི་གནས་ཚུལ་ཞིག་གི་ནང་དུ། ཚང་མས་ཤེས་གསལ་རེད། རྒྱ་ནག་དམར་ཤོག་གཞུང་ལྟ་བུའི་སྲིད་དབང་སྒེར་གཅོད་ཀྱི་གཞུང་གིས་འདས་པའི་དུས་ཡུན་རིང་པོར་བྱ་སྤྱོད་འདྲ་མིན་སྣ་ཚོགས་ལ་བརྟེན་ནས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་མ་ལག་ལ་གཏོར་བརླག་བཏང་བ་མ་ཟད་ལས་འགུལ་རབ་དང་རིམ་པ་སྤེལ་ནས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ལས་དོན་ཁག་སྤེལ་མ་ཐུབ་པ་བཟོས་ཡོད་དུས། རྒྱ་ནག་དམར་ཤོག་གཞུང་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ལ་བདམས་པ་དེས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་ངོས་འཛིན་སྟངས་ཉེན་ཁར་ཐུག་ཡོད་ཅེས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་བློ་འཚབ་གནང་བར། དམིགས་བསལ་གྱིས་ད་ལྟ་ད་ཞི་ཅིན་ཕིང་སྲིད་སྲིད་འཛིན་ཆགས་པ་ནས་ཇི་བཞིན་ད་ལོ་བཅུ་ལྷག་གི་ནང་ལོགས་ལ་ད་ང་ཚོ་གི་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང། གཅིག་པུ་རྡོག་རོལ་འགྲོ་བ་མ་ཡིན་པ་ད་དུང་ད་ཡུ་གུར་གྱི་ཁུལ་ནང་དུ་ལ་འགྲོ་མིའི་ཐོབ་ཐང་མང་པོ་ཞིག་རྡོག་རོལ་འགྲོ་བ་རེད་ད་ག་ནང་བཞིན་གྱི་ཧོང་ཀོང་གི་གནས་སྟངས་ཧ་ཅང་གི་སྡུག་ཅག་ཆགས་ཡོད་རེད་འདི་ལས་ལྷག་ག་ད་ཉེ་བའི་ཆར་ལ་ནི་རྒྱ་ནག་གཞུང་གིས་ད་ཁོ་རང་ཚོའི་གི་དྲག་གནོན་འདི་རྒྱ་ནག་ནང་ལོགས་གཅིག་པུ་མ་ཡིན་པ་ད་ཕྱི་ལོགས་ལ་དྲག་གནོན་བྱེད་ཡས་འདི་དམིགས་བསལ་བཙན་བྱོལ་ནང་ཡོད་པའི་ད་བོད་པ་ཡིན་ནའི་རེད་ཡུ་གུར་ཡིན་ནའི་རེད་ཧོང་ཀོང་ཡིན་པ་ཡིན་ནའི་རེད་ཁོ་རང་ཚོའི་གི་མི་སྣ་དེ་ཚོ་ལ་ཡང་དྲག་གནོན་བྱས་འདི། ཧ་ཅང་གི་ཅིག་ཤུགས་ཆེ་རུ་དང་ཁྱབ་ཆེ་རུ་འགྲོ་ཡོད་དུས། འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་འདི་ཁོ་རང་ང་ཚོ་ད་དེང་སང་བོད་ནང་ལོགས་དང་རྒྱ་ནག་ནང་ལོགས་གཅིག་པུ་སྐད་ཆ་མ་ཡིན་པར་ཕྱི་ལོགས་ལ་ཁོ་རང་ད་གནས་སྟངས་འདི་དཔེ། ཉེན་ཁ་ཚ་བོ་དང། གནད་འགག་ཅིག་ཆགས་བསྡད་ཡོད་ཅེས་ང་ཚོས་གི་ཅིག་མཐོང་བསྡད་ཀྱི་འདུག་ད་དེ་འདྲས་ཡོད་དུས་ད་ཞི་ཅིན་ཕིང་ད་ཁོ་རང་གིས། ད་ལྟ་བར་དུ་སྲིད་ཇུས་འདི་ཚོ་ལག་བསྟར་བྱེད་སྟངས་ལྟ་བ་ཡིན་ན་ད། ཉེ་བའི་ཆར་དང། མི་རིགས་རྩ་མེད་བཏང་ཡས་དང་གྲངས་ཉུང་མི་རིགས་དེ་དག་རྒྱ་མི་རིགས་ལ་ཕར་བསྒྱུར་ཡས་ཀྱི་ད་ཅིག་སྲིད་ཇུས་ཅིག་ལག་བསྟར་བྱས་ཡོད་དུས་ད་འདི་མུ་མཐུད་བྱས་འགྲོ་བྱས་ཨ་ནི་དེ་གི་རྐྱེན་གྱིས་ང་ཚོས་ཀྱི་ད་བོད་མི་གི་འགྲོ་བ་མིའི་ཐོབ་ཐང་མང་པོ་ཅིག་མུ་མཐུད་བྱས་རྡོག་རོལ་བྱེད་ངེས་ཀྱི་ད་ང་ཚོས་ཀྱི་ཉེན་ཁ་ཅིག་ད་མཐོང་བསྡད་ཀྱི་འདུག། དེ་བཞིན་དུ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཞིབ་འཇུག་པ་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་དམར་ཤོག་གཞུང་ལྟ་བུའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་གཞུང་ཞིག་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་ཁོངས་ལ་བདམས་པ་དེས་གོ་ལའི་སྟེང་གི་མི་ཚང་མ་ངོ་ཚ་དགོས་པ་ཞིག་དང་འགྲོ་བ་མིའི་ཐོབ་ཐང་གི་ལོ་རྒྱུས་སུ་ནོར་འཁྲུལ་ཆེ་ཤོས་ཤིག་རེད་ཅེས་སྐྱོན་བརྗོད་གནང་འོག། རྒྱ་ནག་གཞུང་གིས་འདས་པའི་ལོ་ཉི་ཤུ་སུམ་ཅུ་གི་ནང་ལོགས་ལ་བལ་ཏེ་ཏཱ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་མ་རེད་ལྷན་ཚོགས་ཚང་མ་ནང་ལོགས་ལ་སྒོར་མོ་སྤྲད་ནས་ཉོ་དགོས་ས་ཉོས་འཇིགས་སྣང་སྐུལ་དགོས་ས་འཇིགས་སྣང་སྐུལ་ནས་ཐབས་བརྒྱ་ཇུས་སྟོང་གིས་རྒྱ་ནག་གཞུང་གི་ཤུགས་རྐྱེན་བཞག་ཡ་དང་རྒྱ་ནག་གཞུང་གི་མི་སྣ་བཀོད་སྒྲིག་བྱེད་ཡ་དེ་ཡང་དག་བྱས་སོང་བ་ཅིག་རེད། དེ་འདྲའི་སྒང་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་གྱི་རྒྱལ་ཁབ་ཅིག་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་ཡོང་ཡ་དེ་ཚོ་དངོས་གནས་བཤད་ན་ད་དེ་ཡོང་མི་ཨེ་ཡ་དང་ཡོང་མི་སྲིད་པ་ཅིག་རེད་དང་ཡིན་ན་ཡང་རྒྱ་ནག་གཞུང་གིས་འགྲོ་སོང་བཏང་ནས་ཤུགས་རྐྱེན་སྤྲད་ནས་ཨ་ནི་འདི་འདྲ་གི་གནས་སྟངས་ཅིག་འདི་སླེབས་ཡ་དེ་དངོས་གནས་བཤད་ན་ཅིག་ད་འཛམ་གླིང་གི་མི་ཚང་མ་ངོ་ཚ་དགོས་ཡ་ཅིག་དང་ང་ཚོ་མི་རབས་འདི་གི་ཞབས་འདྲེན་ར་བོ་ཅིག་རེད་ད་འདི་འགྲོ་བ་མིའི་ཐོབ་ཐང་གི་ལོ་རྒྱུས་སྒང་ནས་ནོར་འཁྲུལ་ཆེ་ཤོས་ཅིག་རེད་བསམ་གི། ཡང་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་གིས་རྒྱལ་སྤྱིའི་སྡིངས་ཆ་བེད་སྤྱད་ནས་ཁོང་ཚོ་རང་གི་འགྲོ་བ་མིའི་ཐོབ་ཐང་ལ་འགྲེལ་བརྗོད་རྒྱག་སྟངས་ལྟར་དར་སྤེལ་བྱེད་ཐབས་བྱེད་ངེས་ཡིན་ན་ང་ཚོར་མཚོན་ན་ད་དུང་ལས་ཀ་མང་པོ་ལྷག་ཡོད་པར་འདོད་ཅེས་ཁོང་གིས། ད་རྒྱ་ནག་གཞུང་གིས་ཁོ་རང་ཚོས་ཀྱི་འགྲོ་བ་མིའི་ཐོབ་ཐང་གི་འགྲེལ་བཤད་དེ་དག་མི་སྒེར་གྱི་རང་དབང་དམིགས་བསལ་གྱིས་འདི་ནང་ལོགས་ལ་ཆོས་དད་རང་དབང་དང་བསམ་བློའི་རང་དབང་སྨྲ་བརྗོད་རང་དབང་ཨ་ནི་ཞི་བའི་ངང་ནས་འདུ་འཛོམས་ཀྱི་བྱེད་ཡས་ཀྱི་རང་དབང་འགྲོ་སྐྱོད་རང་དབང་འདི་ཚོ་ལ་གལ་ཆེན་པོ་མ་བརྩིས་བྱས་རྒྱ་ནག་གཞུང་གིས་ཡར་རྒྱས་འཛུགས་སྐྲུན་བྱས་ཡོད་པ་ཡིན་ན།

རྒྱལ་སྤྱིའི་གྱི་ནང་ལོགས་ལ་ཤུགས་ཆེས་ཅིག་ཁྱབ་བསྒྲགས་བྱས་ཡ་ད་ལྟ་འདི་ལུགས་སྲོལ་འདི་རྒྱལ་སྤྱིའི་གྱི་ནང་ལོགས་ལ་དར་སྤེལ་བྱས་བཅུ་དུ་ད་ཁོང་ཚོའི་གྱི་མཉམ་འབྲེལ་རྒྱལ་ཚོགས་གྱི་འདི་བརྒྱུད་བྱས་ནས་ཡང་ཅིག་ཁྱབ་བསྒྲགས་བྱས་ཡ་ད་འགྱུར་བ་གཏོང་ཡ་གྱི་ཅིག་དམིགས་ཡུལ་འདྲ་ཅིག་ཁོ་རང་ཚོའི་གྱི་འདི་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་འདི་ག་ལ་ཡང་ང་རང་ཚོའི་ངོས་ནས་ད་སེམས་འཚབ་ཡོད་ངེས་དེ་ཚོའི་གྱི་ང་ཚོ་འདི་ག་ལ་ལས་ཀ་མུ་མཐུད་ནས་བྱས་ཡ་གྱི་ཧ་ཅང་མང་པོ་ཅིག་ཡོད་རེད་བསམ་གྱི་འདུག། འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་གནས་ཚུལ་ནང་ད་ལྟའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཚོགས་མི་རྒྱལ་ཁབ་དབྱེ་འདེམས་བྱེད་སྟངས་དེ་བཅོས་བསྒྱུར་གཏོང་དགོས་པའི་དུས་ལ་བབ་ཡོད་པ་དང་ཚོགས་མི་རྒྱལ་ཁབ་ཚོ་ས་ཁུལ་སྣ་མང་གི་རང་བཞིན་ལྡན་པ་ཞིག་ཡིན་རྒྱུ་དེ་གལ་ཆེན་པོ་རེད་མོད། འོན་ཀྱང་སྣ་མང་རང་བཞིན་གྱི་ཆེད་དུ་འགྲོ་བ་མིའི་ཐོབ་ཐང་བློས་བཏང་ན་ག་ལ་འགྲིག་དེ་བས་ཀྱང་གལ་འགངས་ཆེ་བ་ཞིག་ནི་ངེས་པར་དུ་བྱེད་ལས་ལ་དཔྱད་ཞིབ་ཡོད་པའི་ལམ་ལུགས་ཤིག་ལག་ལེན་དུ་བསྟར་ནས་རྒྱ་ནག་སོགས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ལ་གཏོང་མཁན་རྒྱལ་ཁབ་ཚོ་ཚོགས་མིའི་ཁོངས་སུ་མི་འདེམས་རྒྱུ་བྱ་དགོས་ཞེས་བཀོད་ཡོད་གི། རྒྱ་ནག་དམར་ཤོག་གཞུང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་རྒྱལ་ཁབ་དུ་ཐེངས་དྲུག་ལ་བདམས་ཡོད་པ་རེད་ལ།

ད་ལྟ་ར་ཤི་ཡས་ཨི་ཁི་རན་ལ་དམག་བརྒྱབ་པའི་གནས་ཚུལ་དང་མི་འདྲ་བ་ཞིག་གི་ཐོག་ནས་དམག་འཐབ་བྱ་རྒྱུ་ཡིན་པའི་ཉེན་བརྡ་བཏང་ཡོད་པ་རེད། མེ་སི་ཀོ་ནས་རོའི་ཊར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་བའི་ནང་དུ། རེས་གཟའ་ཕུར་བུའི་ཉིན་ཨ་རིའི་གྲོས་ཚོགས་འོག་མས་བསྐོ་བཞག་གནང་བའི་ཆབ་སྲིད་ཀྱི་ཚོགས་པ་གཉིས་ཀའི་ཚོགས་མི་ཡོད་པའི་ཞིབ་དཔྱོད་ལྷན་ཚོགས་ཀྱིས་ཨ་མེ་རི་ཀའི་ངོས་ནས་རྒྱ་ནག་དང་ར་ཤི་ཡ་གཉིས་ཀར་དུས་གཅིག་ཏུ་དམག་འཐབ་བྱ་དགོས་ཀྱང་དམག་རྒྱག་ཐུབ་པའི་གོ་མཚོན་དཀྱུས་མའི་རིགས་ཀྱི་ནུས་ཤུགས་རྒྱ་བསྐྱེད་གཏོང་རྒྱུ་དང་མཐུན་ཕྱོགས་རྒྱལ་ཁབ་ཀྱི་སྟོབས་ཤུགས་སྤེལ་ཐབས། རྡུལ་ཕྲན་མཚོན་ཆ་དེང་དུས་དང་མཐུན་པའི་ཐོག་ནས་འཕེལ་རྒྱས་གཏོང་ཐབས་སོགས་བྱ་དགོས་སྐོར་གསུངས་ཡོད་པ་རེད། ར་ཤིའི་སྲིད་འཛིན་ཕུའུ་ཅིན་གྱིས་བདུན་ཕྲག་འདིའི་ནང་རྒྱ་ནག་ཏུ་ཕྱོགས་བསྐྱོད་བྱ་རྒྱུ་ཡིན་པ་དང་ཕུའུ་ཅིན་གྱིས་ཨ་མེ་རི་ཁས་ཨོ་སི་ཀྲི་ལི་ཡ་དང་དབྱིན་ཇི་དང་ལྷན་དུ་ཨོ་ཀཱ་སི་ཞེས་པའི་རྒྱལ་ཁབ་གསུམ་གྱི་བདེ་སྲུང་ཕྱོགས་བསྒྲིལ་ཞིག་གསར་འཛུགས་བྱས་ནས་རྒྱ་ནག་ལ་དངངས་འཚབ་བཟོ་བཞིན་ཡོད་པ་དང་རྒྱ་ནག་དང་ར་ཤིས་དམག་མིའི་མཉམ་འབྲེལ་དེ་གསར་འཛུགས་བྱས་མེད་ཅེས་བཤད་ཡོད་པ་རེད། ར་ཤིའི་སྲིད་འཛིན་ཕུ་ཅིན་གྱིས་དམག་འཁྲུག་ནི་མི་དགེ་བ་ཞིག་རེད་ལ། ལྷག་པར་དུ་ཨ་མི་རི་ཀས་ར་ཤི་ཡ་དང་རྒྱ་ནག་ལ་དུས་གཅིག་ཏུ་དམག་འཐབ་རྒྱག་རྒྱུའི་གྲ་སྒྲིག་བྱ་བའི་བཤད་པ་དེ་ནི་དོན་མེད་ཀྱི་གཏམ་བཤད་ཅིག་རེད། ང་ཚོར་ཞི་བདེ་དགོས་ཀྱང་དམག་རྒྱག་རྒྱུའི་གྲ་སྒྲིག་ཡང་ཡོད་ཅེས་བཤད་ལོག་པ་རེད། ཁེ་ན་ཌའི་གཞུང་གིས་ཐའེ་ཝན་ནི་དཔལ་འབྱོར་དང་སྤྱི་ཚོགས་གཉིས་ཀའི་ངོས་ནས་མཉམ་འབྲེལ་བྱེད་ལས་པ་ཞིག་ལ་ངོས་འཛིན་གནང་གི་ཡོད་ཅེས་ཁེ་ན་ཌའི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་མེ་ཆེལ་ལགས་ཀྱིས་གསུངས་ཡོད་པ་རེད། ཐའེ་པེའི་དུས་བབ་ཞེས་པའི་གསར་འགྱུར་བརྒྱུད་ལམ་ནས་གནས་ཚུལ་སྤེལ་བར་གཞིགས་ན། ཁེ་ན་ཌའི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་མེ་ཆེལ་མཆོག་གིས་སྣེ་ཁྲིད་པའི་གྲོས་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་ཐའེ་ཝན་ནང་རྒྱལ་དོན་འཚམས་གཟིགས་ལ་ཕེབས་འབྱོར་བྱུང་ནས་སྲིད་འཛིན་ཚའེ་ཡེན་ཝན་དང་མཇལ་འཕྲད་གནང་ཡོད་པ་རེད་ལ། སྐབས་དེར་གྲོས་ཚོགས་འཐུས་མི་སྐུ་ཞབས་མེ་ཆེལ་ལགས་ཀྱིས་རྩ་བའི་ཆ་ནས་རྒྱུན་དུ་ང་ཚོས་ཐའེ་ཝན་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ཀྱང་ད་ལྟའི་དུས་ཚོད་འདིར་རྒྱབ་སྐྱོར་ཙམ་མ་ཡིན་པར་ཐའེ་ཝན་དང་མཉམ་དུ་དཔལ་འབྱོར་དང་སྤྱི་ཚོགས་ཀྱི་འབྲེལ་ལམ་གྱི་ཐོག་ནས་མཉམ་འབྲེལ་བྱེད་ཐུབ་པ་ཞིག་ལའང་ངོས་འཛིན་བྱེད་ཀྱི་ཡོད་ལ། རྒྱལ་སྤྱིའི་སྤྱི་ཚོགས་ནས་ཀྱང་དེ་ལྟར་ཐའེ་ཝན་དང་མཉམ་དུ་འབྲེལ་བ་འཇོག་ཐུབ་པ་ཞིག་གནང་དགོས་རྒྱུ་དེ་གལ་ཆེན་པོ་རེད་ཅེས་གསུངས་ཡོད་པ་རེད། སྲིད་འཛིན་ཚའེ་དབྱིན་ཝུན་མཆོག་ནས་ཀྱང་ཐུགས་རྗེ་ཆེ་ཞུས་ཡོད་པ་རེད། རེས་གཟའ་ཕུར་བུའི་ཉིན་ཐའེ་ཝན་གྱི་ཕྱི་སྲིད་ལས་ཁུངས་ནས་གྲོས་ཚོགས་འཐུས་མིའི་སྐུ་ཚབ་རྣམ་པར་དགོང་དྲོའི་གསོལ་སྟོན་ཞིག་འདེགས་འབུལ་ཞུས་ཡོད་པ་དང། སྐབས་དེར་གྲོས་ཚོགས་འཐུས་མི་ཚོས་ཉེ་ཆར་ཁ་ན་ཏའི་གྲོས་ཚོགས་ནས་ཐའེ་ཝན་ཐད་བཞག་པའི་གྲོས་ཆོད་ངོ་སྤྲོད་གནང་ཡོད་པ་དང། གྲོས་ཆོད་ཁྲིམས་གཞི་དེའི་ནང་དུ་ཐའེ་ཝན་དང་ཁ་ན་ཏ་གཉིས་བར་སྲུང་སྐྱོབ་དང་མི་དང་མིའི་བར་འབྲེལ་བ་འཇོག་ཐབས། རྒྱལ་སྤྱིའི་ངོས་ནས་ཐའེ་ཝན་ཚོང་འབྲེལ་གྱི་གླེང་སྟེགས་སྲུང་དང་མཉམ་ཞུགས་བྱེད་དུ་འཇུག་དགོས་པ་སོགས་འཁོད་ཡོད་པ་རེད། གནས་ཚུལ་ནང་དུ་གསལ་བ་ལྟར་ན། ཁ་ན་ཏའི་གྲོས་ཚོགས་འཐུས་མི་སྐུ་ཞབས་མེ་ཅུན་མཆོག་གིས། ང་ཚོ་འདིར་རྒྱལ་དོན་འཚམས་གཟིགས་ཐུབ་པ་དེས་ཐའེ་ཝན་གྱི་ངོས་ནས་ཁ་ན་ཏའི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་ལམ་ལུགས་ལ་གལ་འགངས་ཆེན་པོར་ངོས་འཛིན་བྱེད་བཞིན་པ་ལྟར་དངོས་སུ་ལག་ལེན་བསྟར་བཞིན་ཡོད་པའི་མྱོང་ཚོར་བྱུང་ཞེས་གསུངས་ཡོད་པ་རེད།

ཆོས་སྲིད་ཀྱི་མཛད་པ་རྣམས་ལ་སྤྱི་སྡོམ་མདོར་བསྡུས་ཤིག་བརྗོད་འདུག་པ་ནི། མགོན་པོ་གང་ཉིད་ཀྱི་འཁྲུངས་ཡུལ་གྱི་དབང་དུ་བྱས་ན། བོད་བྱང་ཤར་གྱི་མཐའ་མཚམས་ལ་གཏོགས་པའི་ཡུལ་སྡེ་ཆུང་ཆུང་ཞིག་ཡིན་ལ། རྒྱལ་དབང་རིན་པོ་ཆེ་ཨ་མདོར་འཁྲུངས་པ་ཐོག་མ་དེ་ཉིད་ཆགས་ཀྱི་ཡོད། དེ་ལྟ་བུའི་སྔོན་བསགས་ཀྱི་ལས་འབྲས་དང་སྨོན་ལམ་གྱི་སྟོབས་ལ་བརྟེན་ནས་ཁོང་ཉིད་རྒྱལ་བ་རིན་པོ་ཆེའི་ཁྲི་ཁར་བཞུགས་མཁན་དུ་གྱུར་པ་ཙམ་ཞིག་མིན་པར། བོད་ཆགས་འཇིག་གཉན་འཕྲང་གི་སྐབས་སུ་དགུང་ན་ཆེས་གཞོན་དུས་ནས་རྒྱལ་སྲིད་ཆོས་སྲིད་ཀྱི་ཐུགས་འགན་མི་བཞེས་ཀ་མེད་དུ་བྱུང་བ་ཞིག་ཡིན་ལ། གོང་ས་ལྔ་བ་ཆེན་པོས་བོད་ཆོས་སྲིད་ལུགས་གཉིས་ལ་མངའ་དབང་བསྒྱུར་བའི་འཕྲོ་མཇུག་བསྐྱངས་ཏེ། དཀའ་སྡུག་བརྒྱ་ཕྲག་ལ་གདོང་ལེན་བྱ་དགོས་པའི་དུས་ཚོད་དམིགས་བསལ་བ་འདི་འདྲ་ཞིག་དབུ་ཐོག་ཏུ་ལྷུང་ཡོད་པ་སྟེ། དེ་ལྟ་བུའི་གནས་བབ་ཀྱི་ཐོག་ནས། འདས་ཟིན་པའི་ལོ་ངོ་སུམ་བརྒྱ་དང་དྲུག་ཅུ་ལ་ཕྱི་མིག་ཅིག་བལྟས་པ་ཡིན་ན། དགའ་སྐྱོ་ཟུང་འབྲེལ་གྱི་ཚོར་སྣང་སྐྱེ་ཐབས་ནས་ཡོང་བའི་ལེའུ་ཀྱག་ཀྱོག་ལྡན་པ་ཞིག་མིག་ལམ་དུ་འཆར་ནས་ཡོང་བ་ཞིག་ཡིན་ཞིང། དེ་ཡང་གོང་ས་རྒྱལ་དབང་སྐུ་ཐོག་དང་པོ་དགེ་འདུན་གྲུབ་པ་དང། གཉིས་པ་དགེ་འདུན་རྒྱ་མཚོ། གསུམ་པ་བསོད་ནམས་རྒྱ་མཚོ། བཞི་བ་ཡོན་ཏན་རྒྱ་མཚོ་བཅས་སྐུ་འཕྲེང་སྔ་མ་བཞི་ཡི་རིང་ལ། ཆོས་ཕྱོགས་ཀྱི་རྨང་གཞི་བརྟན་པོ་བཏིང་བ་དེ་ཉིད་ཀྱི་སྟེང་དུ། གོང་ས་རྒྱལ་དབང་ལྔ་བ་ཆེན་པོས་ཆོས་སྲིད་ལུགས་གཉིས་ཀྱི་ཐུགས་འགན་བཞེས་པ་དང། ཁོང་གིས་ཆོས་སྲིད་ལུགས་གཉིས་ལ་མངའ་དབང་བསྒྱུར་བའི་ཉམས་མྱོང་ཚད་མ་དག་རྨང་གཞིར་བཟུང་སྟེ། རྒྱལ་དབང་སྐུ་འཕྲེང་ཕྱི་མ་རྣམས་ཀྱིས་བོད་ཆོས་སྲིད་ལུགས་གཉིས་ལ་དབང་བསྒྱུར་བྱ་སྟངས་ཀྱི་སྐོར་ལ་དགོངས་གཞི་དམིགས་བསལ་བ་ཞིག་གནང་ཡོད་པ་དང། ཁོང་གི་རང་རྣམ་དུ་ཀཱུ་ལའི་གོས་བཟང་གི་ནང་དུ་བོད་ཀྱི་ཡང་སྲིད་ལམ་ལུགས་དང་འབྲེལ་ཏེ་ཁོང་གི་དགོངས་ཕྱོགས་གང་ཡིན་པ་དེ་ཁ་གསལ་ཙམ་གསུངས་ཡོད་པ་དང། རྒྱལ་དབང་སྐུ་འཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་ནི་རྒྱལ་དབང་ལྔ་པ་ཆེན་པོའི་དགོངས་གཞི་དེ་ཉིད་ཕྱག་ལེན་དུ་བསྟར་རྩིས་མཛད་པ་ཡིན་ཀྱང། ལོ་རྒྱུས་ཐོག་དཀའ་རྙོག་ཆེན་པོ་ཡོད་པའི་དུས་ཚོད་ཐབས་རྡུགས་ཤིག་ལ་འཁེལ་བའི་རྐྱེན་དང། བླ་ཆེན་སྐྱེས་ཆེན་ཁག་ཅིག་གིས་འདོད་མོས་མ་བྱུང་བ་བཅས་ཀྱིས་རྒྱལ་དབང་དྲུག་པའི་མཛད་པ་མཐའ་མ་འཁྱོངས་པར་བར་ཆད་ཀྱི་དབང་དུ་གྱུར་ཚུལ་བཅས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོའི་ལྷ་སྲུང་བསྟེན་ཕྱོགས་དང་འབྲེལ་བའི་བཀའ་སློབ་ཀྱི་ནང་དུ་འདིའི་སྐོར་ཡང་ནན་ཏན་དུ་གསུངས་ཡོད་པ་དེ་ཡིན།

གོང་ས་ལྔ་པ་ཆེན་པོའི་སྐབས་དེ་ལྟར་ལུགས་གཉིས་ཐུགས་འགན་བསྐྱེད་པའི་ཁ་ཐུག་གི་ཡ་གཅིག་དགོངས་པ་བཞེས་པ་ནང་བཞིན་གཅིག་གིས་སྐུ་འཕྲེང་དེ་མ་ཐག་ཨེ་ནི་ཚངས་དབྱངས་རྒྱ་མཚོའི་ཁ་ཐུག་ནས་ཚངས་དབྱངས་རྒྱ་མཚོ་རང་གི་ངོས་ནས་གོང་ས་ལྔ་པ་ཆེན་པོའི་ཐུགས་བསྐྱེད་ཀྱི་འདུན་པ་རུ་ཡོད་བསྡད་པ་ནང་བཞིན་གཅིག་ཕལ་ཆེར་འགྲུབ་ཡག་གི་རྒྱུ་ཆ་ཆ་ཚང་ཅིག་ཡོད་པ་འདྲ་འདུག་དེ་ཡིན་ནའི་གང་ལྟར་གཅིག་ང་ཚོ་ཕྱི་ནང་གི་འགལ་རྐྱེན་འདི་འདྲ་ཞིག་ཐོག་ནས

སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གོང་ས་རྒྱལ་དབང་བདུན་པ་བསྐལ་བཟང་རྒྱ་མཚོ་མཆོག་ནི། ཆོས་ཕྱོགས་ཀྱི་སྐུ་ཡོན་དང་མཁྱེན་རྒྱ་ཉམས་ལེན་སོགས་ཆེས་ཕུལ་དུ་བྱུང་བ་ཞིག་ཡིན་ཞིང། ཁོང་གི་སྐུ་ངོས་ཀྱི་ཉམས་ལེན་དང་སྦྱར་བའི་ལྟ་གྲུབ་ཀྱི་སྐོར་གསུང་བ་དེ་དག་ཀྱང་ཤིན་ཏུ་ནས་ཀྱང་རྨད་དུ་བྱུང་བར་མ་ཟད། ལྕང་སྐྱ་རོལ་པའི་རྡོ་རྗེ་དང་ཁོང་རྣམ་པ་གཉིས་ཀྱིས་ཕན་ཚུན་གྱི་བར་ལ་ཕྱག་བྲིས་འབུལ་རེས་མཛད་པ་ཁག་མཇལ་བའི་ཚེ་ན། གཅིག་ལས་གཅིག་ལྷག་པ་ལྟ་བུའི་ཚོར་སྣང་སྟེར་བའི་མཁས་མཆོག་འགྲན་ཟླ་མེད་པ་ཞིག་ཡིན་ཀྱང། སྐབས་དེར་ཕོ་ལྷ་བ་བསོད་ནམས་སྟོབས་རྒྱས་ཀྱིས་མན་ཇུའི་སྲིད་གཞུང་དང་ངན་འབྲེལ་བྱས་ཏེ། རྒྱ་དམག་ལྷ་སར་དྲངས་ཏེ་བཀའ་ཤག་ལས་ཁུངས་བཙུགས་པ་དང། མན་ཇུའི་ཨམ་བན་བཙུགས་པ། མན་ཇུའི་དམག་མི་ལྔ་བརྒྱ་ལྷ་སར་གཏན་སྡོད་བྱེད་དུ་བཅུག་པ་སོགས་ནོར་འཛོལ་ལྡན་པའི་ལས་ཀ་མང་དག་བརྩམས་པར་མ་ཟད།

སྐུ་ན་གཞོན་དུས་དང། དར་མའི་སྐབས་སུ་མཛད་པ་དམིགས་བསལ་བ་མ་བྱུང་ན་ཡང། སྐུ་ཚེའི་སྨད་ཀྱི་ཆར། རྒྱལ་མཆོག་ལྔ་པ་ཆེན་པོའི་དགོངས་བཞེད་ལ་ཡོད་པའི། མཛད་ཁུར་བསྐྱང་རྩིས་གནང་ཡོད་ན་ཡང། དུས་ཡུན་གྱིས་མ་ལྕོགས་པ་སོགས་ཀྱིས་དགོངས་བཞེད་ལག་བསྟར་གནང་བའི་གོ་སྐབས་མ་བྱུང་བ་ལྟ་བུ་ཞིག་ཡིན། དེ་ནས་རྒྱལ་དབང་སྐུ་འཕྲེང་དགུ་པ་ལུང་རྟོགས་རྒྱ་མཚོ་དང། བཅུ་པ་ཚུལ་ཁྲིམས་རྒྱ་མཚོ། བཅུ་གཅིག་པ་མཁས་གྲུབ་རྒྱ་མཚོ། བཅུ་གཉིས་པ་འཕྲིན་ལས་རྒྱ་མཚོ་བཅས། སྐུ་འཕྲེང་ཕྱི་མ་དེ་དག་གིས། རྒྱལ་མཆོག་ལྔ་པ་ཆེན་པོའི་དགོངས་བཞེད་རྣམས། སྒྲུབ་མ་ཐུབ་པ་ཙམ་ཞིག་མིན་པར། ཁོང་ཅག་གི་ནང་དུ་དགུང་གྲངས་ཉེར་ལྔར་ཕེབས་མཁན་གཅིག་ཀྱང་མ་བྱུང་བར། དགུང་ན་ཧ་ཅང་གཞོན་དུས་ནས་ཞིང་གཞན་དུ་གཤེགས་མཁན་ཤ་སྟག་ཏུ་གྱུར་ནས། དགའ་ལྡན་ཕོ་བྲང་པ་འཐོར་ཞིག་ཏུ་མ་སོང་ཙམ་གྱི་ངོ་བོར་གནས་པའི་མཐའ་མ་དེ་ལ། གོང་ས་རྒྱལ་དབང་བཅུ་གསུམ་པ། ཐུབ་བསྟན་རྒྱ་མཚོ་མཆོག་འཇིག་རྟེན་དུ་བྱོན་པ་དང། ཁོང་གི་ཐུགས་བསྐྱེད་དང་སྨོན་ལམ་གྱི་སྟོབས་ལ་བརྟེན་ནས། གང་ཐུབ་ཅི་ཐུབ་ཀྱིས་འབད་བརྩོན་གནང་ཡོད་པ་སྟེ། རྒྱལ་མཆོག་ལྔ་པ་ཆེན་མོ་ལྟ་བུའི་མཛད་པ་མ་བྱུང་བ་དངོས་ཡོད་གནས་ཚུལ་ཡིན་ཀྱང། ཡུལ་དུས་ལ་བབ་པའི་གདོང་ལེན་མང་པོ་ཞིག་གནང་ཡོད་པ་དེ་ཡང་དངོས་ཡོད་གནས་ཚུལ་ཆགས་ཀྱི་ཡོད། ད་དུང་གསལ་པོར་བཤད་ན། སྐབས་དེའི་གཞུང་ཞབས་ལས་བྱེད་པའི་ངོས་ནས་དང། གཞུང་ནང་ལ་ཇུས་གཏོགས་ཡོད་མཁན་གྱི་བླ་མ་དགེ་བཤེས་ཚོའི་ངོས་ནས་ཀྱང་དེ་ཙམ་གྱི་མཐུན་འགྱུར་མ་བྱུང་བའི་དབང་གིས།

གོང་ས་ལྔ་པ་ཆེན་པོས་ད་གོང་མའི་གོང་ད་གོང་མའི་གོང་ཤོར་བས་ད་ག་ད་ཅིག་གོང་ས་ལྔ་པ་ཆེན་པོའི་ཅིག་མཛད་པ་རྣམ་ཐར་ལ་ཡར། དམིགས་བསལ་གྱི་ད་བར་གྱི་ཐུགས་སྣང་གནང་བྱས་ཨེ་ནས་ཅིག་མཛད་པ་བསྐྱང་ཡག་གི་དགོངས་པ་བཞེས་འདུག་སྟེ་ཡིན་ནའི་ད་དགུང་ལོ་དེ་དེ་ཙམ་ཡང་བཞུགས་ཡོད་མ་རེད་ལ་ཨེ་ད་ཅིག་གོང་ས་ལྔ་པ་ཆེན་པོས་ཐོག་མའི་ཅིག་འཆར་གཞི་ལམ་སྟོན་རུ་ཡོད་བསྡད་པ་ནང་བཞིན་ཅིག་ད་ཕལ་ཆེར་འགྲུབ་ཐུབ་ཡོད་མ་རེད། ད་དེ་ནས་མར་བྱས་ནས། བཅུ་པ་ལུང་རྟོགས་རྒྱ་མཚོ་ནས། ད། ཆོས་སྲིད་ཀྱི་མཛད་འཕྲིན་རྒྱས་རྒྱུ་ཕར་བཞག་ནས། དགུང་ལོ་བར་ཐུང་ཐུང་མ་གཏོགས་ད་མ་བཞུགས་ཅིག། གནས་ཚུལ་ཐབས་སྐྱོ་བོ་མང་པོ་ཞིག་བྱུང་བཞག་ནས། ད་དུས་ཚོད་སྐྱོ་བོ་ཅིག། དེ་འདྲའི་ཞིག་གི་ངང་ནས། ད་ད་ལྟའི་བར་ད་མ་ཤིས་མ་ཤིས་ཅིག་དེ་འདྲའི་ཞིག་ངང་བསྡད་བྱས་ནས། ཨེ་ད་ཐ་མ་འདི། ྋགོང་ས་སྐུ་ཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོའི། དེ་ནི་ཐུགས་བསྐྱེད་སྨོན་ལམ་གཞན་དང་མི་འདྲ་ཅིག། ད་ཡང་ཕྱི་ནང་གི་རྐྱེན་རུང་དེ་ནི་གང་ལ་གང་འཚམ་ཅིག་འདྲ་འཛོམས་བྱས་དེ་འདྲ་ཅིག་གིས་ད་འོག་ནས། ྋགོང་ས་སྐུ་ཕྲེང་བཅུ་གསུམ་པའི་མཛད་འཕྲིན། ྋགོང་ས་ལྔ་པ་ཆེན་པོའི་ལམ་སྟོན་ཡོད་སྡོད་པ་ནང་བཞིན་ཅིག་ཆ་ཚང་འདྲ་གང་ཞིག་འདི་གང་ལ་གང་འཚམ་ཅིག་ད་མཛད་པ་བསྐྱངས་དང། ཡིན་ན་ཡང་སྐུ་ཕྲེང་བཅུ་གསུམ་པའི་སྐུ་ཚེ་སྟོད་དང་སྐུ་ཚེ་བར་དེ་དག་ལ་ཡང་དགོངས་པ་བཞེས་པ་ནང་བཞིན་གཅིག་ཡང་ཡག་པོ་གཅིག་འགྲུབ་མ་ཐུབ་པ་བྱས་ཅིག་འགལ་རྐྱེན་གྱི་གཞན་དབང་ལ་ཆོས་དང་སྲིད་གཉིས་ཀའི་ཐད་ནས་གང་འདྲ་ཞིག་གཞུང་ཞབས་ཚོའི་ཐད་ནས་ཡིན་ནའི་རེད་དེ་མིན་གྱི་གཅིག་ཆོས་བྱེད་གཅིག་བླ་མ་དགེ་བཤེས་ཚོའི་ཐད་ནས་ཡིན་ནའི་རེད་གང་ལྟར་གོང་ས་མཆོག་གིས་དགོངས་པ་ཡོད་པ་ནང་བཞིན་གཅིག་ཏག་ཏག་གཅིག་ཕལ་ཆེར་ད། སྒྲུབ་མེད་ལ་སོགས་སུ་མཐོང་ཡོང་ངེས། དེ་འདྲའི་རིགས་བསྟན་པའི་མཐའ་མ་ཡིན་ནི། གོང་ས་སྐུ་ཕྲེང་བཅུ་གསུམ་པའི་ཐོག་མའི་སྐུ་ཚེའི་འཕེན་པ་བྱས་ན་ག་ལ་གང་འཚམ་གྱི་རིང་པོ་ཅིག་ཡོད་ཡོད་ཚོད་འདྲ། ཡོད་ཚོད་འདྲ་སྟེ། ཡིན་ནའི་ད། ཡིན་ཏེ་ནི་འདྲ། སྐུ་ཚེ་མཐའ་འཁྱོངས་བ་ཅིག་ད་ཕལ་ཆེར་མ་བྱུང་བ་རེད། ད་ང་ཆ་བཞག་ན། ལོ་བཅུ་དྲུག་ནས་འགན་བླངས་པ་ཡིན། ཡོན་ཏན་ཡོད་མ་རེད། ཉམས་མྱོང་ཡོད་མ་རེད། ད་ག་རེ་ཡོད་བསམ་ན་ལྷག་བསམ་བྱ།

སྐབས་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཟེར་བས་གླེང་སྟེགས་དེར་མཉམ་ཞུགས་ཀྱིས་གཏམ་བཤད་སྤེལ་བའི་ནང་དུ། འབྲེལ་ཡོད་རྒྱ་ནག་གཞུང་འབྲེལ་གྱི་ཡིག་ཆའི་ནང་དུ། བོད་ཅེས་པའི་དབྱིན་ཡིག་གི་ཐ་སྙད་ལ Tibet ཞེས་པ་དེ་ཞི་ཙང་ཞེས་པར་བསྒྱུར་ཡོད་པ་རེད། སྒང་ཏོག་ས་གནས་བོད་མི་རྣམས་ཀྱིས་མུ་མཐུད་དུ་འབྲས་ལྗོངས་ནང་དུ་ཆུ་ལོག་གི་གནོད་འཚེ་ཕོག་ཡུལ། བྱང་འབྲས་ལྗོངས་ཀྱི་ཅུང་ཐང་དང། མུན་ཤི་ཐང་ས་གནས་དང་བླངས་སྨན་བཅོས་ཞབས་ཞུའི་ལས་དོན་སྒྲུབ་བཞིན་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གལ་ཐོག་དང། རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསན་པར་ཐུགས་རྗེ་ཆེ་ད་བདེ་མོ་བྱོས།